བསྟན་པ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་བསྟན་པ་ཆེ་བ་གཉིས་ལྡན་གྱི་ཆོས་ལ་ཉན་བཤད་ཇི་ལྟར་བྱ་བའི་ཚུལ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དང་བཅས་པའི་བཞི་ཡོད་པས། ད་དང་པོ་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་བསྟན་པ། ཁ་སང་དེ་རྣམས་ལ་ད་ང་མདོར་བསྡུས་ཙམ་གྱིས་མ་གཏོགས

བྱམས་པ་དང་འཇམ་དབྱངས་གཉིས་པོ་དེ་ཡི་སྟེང་ནས་སྦས་དོན་མངོན་རྟོགས་ཀྱི་རིམ་པ་གཏན་ལ་འབེབས་པ་དང། དངོས་བསྟན་སྟོང་ཉིད་ཀྱི་རིམ་པ་གཏན་ལ་འབེབས་བྱས་ནས་གཉིས་ཀ་རིམ་པ་བཞིན་དུ་སོ་སོར་བརྒྱུད་བྱས་ནས། དེ་ནས་རྒྱལ་བ་བྱམས་པ་མགོན་པོ་གྱིས་འཕགས་པ་ཐོགས་མེད་ལ་བརྒྱུད། དེ་ནས་འཕགས་པ་ཐོགས་མེད་ཀྱིས་གཅུང་དབྱིག་གཉེན་ལ་བརྒྱུད། དེ་ནས་འཕགས་པ་གྲོལ་སྡེ་དང་བཙུན་པ་རྣམ་གྲོལ་སྡེ། དེ་འདྲ་བྱས་ནས་རིམ་པ་བཞིན་དུ་བརྒྱུད་བྱས་ནས་བླ་མ་གསེར་གླིང་པ་བར་དུ་བརྒྱུད། དེ་ནས་རྗེ་བཙུན་འཇམ་དཔལ་དབྱངས་ཀྱིས། དཔལ་མགོན་འཕགས་པ་བློ་གྲོས་ལ་བརྒྱུད། དཔལ་མགོན་འཕགས་པ་བློ་གྲོས་ཀྱིས་སློབ་དཔོན་ཨ་ཡང་འདི་བ་ལ་སོགས་པ་རིམ་པ་བཞིན་དུ་བརྒྱུད་ཅིང་ནི། དེ་ནས། ཨ་བ་བདུད་སྡེ་པ། ཨ་བ་བདུད་སྡེ་པ་བ་ཚོ་བརྒྱུད། ད་དེ་ཉིད་ཉིད་བཀོད་འདོད་ནི། ཀྱེ་ཧུད་ཀྱི་དཔལ་ལྡན་ཨ་ཏི་ཤ་གྱིས་དེ་ནས་རྒྱ་ཆེ་བའི་ལུང་གི་རིམ་པ་དང་ཟོམ་ལོ་ལུང་གི་རིམ་པ་གཉིས་ཀ་བསྲེས་ཀྱིས་ནི་ཆུ་བོ་སྤྱི་འགྲུས་སྤྱི་དུ་གྱུར། དེ་ཙམ་གྱིས་མ་ཟད། འཕགས་པ་འཇམ་པའི་དབྱངས་ཀྱིས་རྒྱལ་སྲས་ཞི་བ་ལྷ་ལ་མར་བརྒྱུད་པའི་རླབས་ཆེན་སྤྱོད་རྒྱུད་ཀྱི་མན་ངག། འོ་དེ་ཚང་མ་ཐམས་ཅད་བླ་མ་གསེར་གླིང་པའི་སྐུ་མདུན་ཞུས་བྱས་ནས་ནི། ང་ཚོ་མཉམ་མེད་ཇོ་བོ་རྗེའི་སྐུ་མདུན་དེ། དུས་ཚོད་དེ་ནི་ལ་ད་མཉམ་མེད་ཇོ་བོ་རྗེ་དེ་གདམས་པ་ཐམས་ཅད་མངའ་བདག། རྒྱ་གར་ཤར་ནུབ་ཚང་མ་ཐམས་ཅད་ཀྱི་དེ་ནི་ཕྱག་མཆོད་བྱེད་ས་འོ་དེ་ལྟ་བུ་པཎྜི་ཏ་བསམ་གྱིས་མི་ཁྱབ་པ།

ད་ལྟ་ཤེས་ཡོན་གྱི་ཆོས་དེ་ག་ནས་འཇུས་པ་རེད་ཟེར་ན། སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལས་མ་འཇུས་ཅེས་ནས་གཅིག་ནས་གཅིག་ཏུ་གྱུར་ནས་འཇུག་པ་བར་མ་ཆད་བས་ཆད། ངང་སུ་འཇུག་པ་ཁུངས་འདེད་ཅིག་བོར་བ་འཇུག་པ་ཁུངས་འདེད་མེད་པས་ཡིན་ན། བ་ཚྭ་པགས་ལ་ལ་གྱོང་བཞག་གིས་དེ་འདྲ་ཡིན་ན་ཞེ་དྲག་ཡིད་བརྟན་ཞེ་དྲག་ཡོད་མ་རེད། དེ་ནི་ལ་དྭགས་སྤྱི་འཐུས་ཉིན་པ་ཡིན་པས། ངེས་པ་ཡོད་མ་རེད་ལ་མཐའ་གཅིག་ཏུ་བཟང་པོ་ཡིན་པའི་ངེས་པ་ཡོད་མ་རེད། ད་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ནས་བཟུང་སྟེ་བརྒྱུད་པ་བར་མ་ཆད་ཡག་གི་གདམས་ངག་ཅིག་ཡིན་པ་ཡིན་ན་དེ་ཁུངས་ལྡན་ཡིན་པ་དང་དེ་བློ་ཁེལ་ཆོག་པ། དེ་ཉམས་ལེན་བྱེད་པ་ཡིན་ན་རང་ལ་ཕན་པ་འབའ་ཞིག་མ་གཏོགས་བཞི་པ་གནོད་པ་ཟེར་དེ་ཅུང་ཟད་ཀྱང་ཡོང་གི་མེད་པ་རེད། དེ་ཡིན་ཙང་ང་རང་ཚོ་བརྒྱུད་པ་དེའི་ཁུངས་མཐར་ཐུག་མ་བཏགས་དེ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཐུག་པ་ཅིག་འདུག་ན་ནི་དེ་དག་པ་ཡིན་པ་རེད།

ད་ཁྱོད་ཀྱི་འཆི་བ་ཟིན་ཚེ་བྱང་ཆུབ་ལོངས་སྤྱོད་རིམ་པ་དེ་ཆུ་གཞན་ལས་ཆར་པ་དུ་བབས་པའི་འཆི་བ། འཆི་བ་བཞི་ཡོད་བསྟན་པ་སྟོང་གཅིག་དགེ་མེད་དུ་སོགས་པའི་འཆི་བ། སྲང་རང་མ་ལུས་མདོ་སྔགས་སུ་འཆི་བའི་འཆི་བ། རྒྱལ་བ་དགོངས་པ་བདེ་བླག་ཏུ་ངེས་པའི་འཆི་བ། ཉེས་སྤྱོད་ཆེན་པོ་རང་དགར་སུ་འདྲི་བའི་འཆི་བ། ཨོ་ཏོ་བཞི་ནི་བཞི་ཡོད་འབད། རྩ། བྱང་ཆུབ་ལོངས་སྤྱོད་རིམ་པ་དང་མ་བརྗེས་པ་དང། ཇོ་བོ་ཀྱི་དཔའ་འདེགས་ཨ་ཟེ་ཞེས་བད་ལས་མ་བསྐྱོན་ན་ང་རང་ཚོ། བད་ཀྱི་ཆུ་དེ་ཟག་ཟིག་ཞེ་དྲག་བྱུང་བྱས་ནས།

དགོངས་གཞི་དེ་ལྟ་བུ་ལ་གཅིག་ནི་དགོངས་པ་རེད་ཟེར། དེ་འདྲ་གཅིག་ལ་ཡང་ནི་དགོས་པ་དེའི་ཆེད་དུ་གསུངས་པ་རེད་ཟེར། མེའི་སེམས་ཉིད་དེ་དགོས་པ་དེའི་ཆེད་དུ་གསུངས་པ་རེད་ཟེར་ནས། དེ་ནས་རིམ་པས་རིམ་པས་བཞུགས་ཚེ་ཚང་མ་ཐམས་ཅད་སངས་རྒྱས་ཀྱི་སར་འཁྲིད་ཡས་མཐར་འཇོག་གོ་སྟེ། དེ་འདྲ་བྱས་ཙང་རང་གི་བློ་ངོ་ལ་འཐད་ནའང་འདྲ་མ་འཐད་ནའང་འདྲ། ཚང་མ་ཐམས་ཅད་དོར་རྒྱུ་མེད་པ། ཚང་མ་རང་གི་བས་ཉམས་སུ་བླང་བྱ་གཅིག་པུ་ཡིན་པ། རང་གཅིག་པུ་གི་དོན་དུ་འགྱུར་དེ་ཁེར་རྐྱང་གཅིག་མ་གཏོགས་མ་འགྱུར་མཁན་སངས་རྒྱས་ཀྱི་བཀའ་སྣ་གཅིག་ཡོད་མ་རེད། ད་ང་རང་ཚོ་ད་ལྟ་སངས་རྒྱས་ཀྱི་བཀའ་ཟེར་མཁན་དེ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་དང་དེ་ཚོ་དྲངས་ཏེ་ཞལ་ཐེལ་སྒྲུལ་ས་འགྲམ་དུ་ཆོས་ཀློག་ས་འགྲམ་དེ་འདྲ་ཅིག་ལས། ཨ་ཆུ་དེ་འདྲ་གི་ནི་ཞལ་ཐེལ་སྒྲུལ་བའི་འགྲམ་དེ་འདྲ་ཅིག་ལས་ངོས་འཛིན་བྱེད་དེ་མ་རེད་ཉམས་ལེན་གྱི་གཙོ་བོ་དེ་སངས་རྒྱས་ཀྱི་བཀའ་འགྱུར་རིན་པོ་ཆེ་དེ་ལ་ཡོད་ཀྱི་མ་རེད། དེ་དང་བྲལ་ནས་ནི་ཉམས་ལེན་ཅིག་བྱེད་པ་ཡིན་ན་དེ་ཉམས་ལེན་དེ་རྣམ་དག་མེད་པའི་རྟགས་རེད།

རྒྱལ་བའི་བཀའ་སྣ་གཅིག་ཡིན་ན་དོར་རྒྱུ་ཡོད་མ་རེད་གང་ག་རང་གིས་ཉམས་སུ་བླང་བྱ་རེད་གསུངས་སོ་ནམ་ཅིག་ནས་ཉམས་ལེན་བྱེད་པ་ཡིན་ན་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཟེར་གྱི་རེད། སངས་རྒྱས་ཀྱི་བཀའ་ཡིན་ཙང་གཡོག་པོ་དེ་ཚ་ཁོ་ན་ཡོད་པ་ཡིན་ན་ཚ་ཁོ་ན་ནི་ཤོག་གུ་གཅིག་གིས་བཞག་བཞག་ཡིན་ན་དེ་ཡང་ང་རང་ཉམས་སུ་བླང་བྱ་ཡི་རྩ་ཆེན་པོ་ཡིན་གསུངས་སོ་ནམ་ཅིག་འོ་དེ་ལྟ་བུ་ཅིག་དྲན་དགོས་ཀྱི་ཡོད་རེད་འོ་དེ་འདྲ་ཡིན་ཙང་ང་རང་ཚོ་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཟེར་མཁན་དེ་དེ་རེད་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པ་ཟེར་མཁན་དེ། ད་རྒྱལ་བའི་གསུང་རབ་དེ་མན་ངག་གི་ཡི་དྭགས་གཏེར་མཛོད་ལྟ་བུ་རེད་པ། སངས་རྒྱས་ཀྱི་གསུང་དེ་ཡིན་ན་ནི་མན་ངག་གི་གཏེར་མཛོད་ལྟ་བུ་དེ་རེད། མན་ངག་གི་གཏེར་མཛོད་ལྟ་བུ་རེད་དེ། ལས་དང་པོ་བ་རྣམས་ཀྱིས་ནི། མན་ངག་དེ་འདྲ་འཚོལ་ཡས་ཀྱི་ལྡེ་མིག་ལྟ་བུ་ཅིག་སུ་མ་ཁྱེར་ཡོད་ན་ཡིད་ཆེས་ནས་དེ་འདྲ་ཅིག་མ་བཙལ་ན། ལས་སླ་པོ་ཅིག་ནི་དགོངས་པ་རྟོགས་ཐུབ་ཡས་མེད་པ་རེད།

དེ་ཡིན་ཙང་དེ་ཡིས་ནི། བཤད་རྒྱུད་ལ་བརྟེན་བྱས་ནི་རྩ་རྒྱུད་ཀྱི་དགོངས་པ་དེ་རྟོགས་དགོས་རེད། དེ་ཡང་བླ་མའི་མན་ངག་ལ་བརྟེན་ནས་རྟོགས་དགོས་པ་མ་གཏོགས་བླ་མའི་མན་ངག་ལ་མ་བརྟེན་ན་རྩ་ནས་རྟོགས་ཐུབ་པ་མ་རེད་ཟེར་ནས་སངས་རྒྱས་ཁོང་རང་གིས་གསུངས་པ་རེད། ཨོ་དེ་འདྲ་ཡིན་ཙང་ང་རང་ཚོ་མན་ངག་གསལ་ཏེ་གཙོ་བོ་གཙོ་བོ་ནི་རྒྱལ་བའི་དགོངས་པ་དེ་ཚུལ་གྱིས་ཐོས

ཉེས་སྐྱོན་ཆེན་པོ་རང་འགགས་སུ་འགྲོ་བ་ཟིན་ཏེ་ཉེས་སྐྱོན་ཆེན་པོ་ཟིན་ཏེ་ཆུ་འབུངས་ཀྱི་ལས། ཆུ་འབུངས་ཀྱི་ལས་ཟིན་ཏེ་དེའི་ཆུ་མོ་ཞེ་དྲག་པད་མ་ཟས་ཀྱི་དག། ནག་ཉེས་ལས་མ་ཟིན་ན་ཕྱི་ཤོལ་ཕྱི་ཤོལ་དེ་རེད། ཆུ་འབུངས་ཀྱི་ལས་བསགས་ཚར་ཟིན་ན། ནག་ཟས་ཉེས་བ་སྣ་མེད་ནས་འགྲོ་ངེས་ཡིན་པ་དེ་བས་ཐག་ཆོད་པ་རེད་ཆུ་འབུངས་ཀྱི་ལས་ཟིན་ཏེ་བསགས་ཚར་ཟིན་ན་ཉེས་བ་སྣ་མེད་ནས་འགྲོ་དགོས་རེད། ཉེས་བ་སྣ་མེད་ནས་ད་ལྟ།

ཁོ་སྙི་བ་རྣམས་མེད་ཅི་ནུས་ལ་ཅི་བསྒྱུར་ཅི་ནུས་ལ་ཅི་བསྒྱུར་ནས་སྙི་བ་རྣམས་མེད་བལ་སྟོང་ཕྲག་དང་ཁྲི་ཕྲག་མང་པོ་བསྒྱུར་ནས་ཡང་མཐའ་ཡས་ཁྱོན་ཡོད་མ་ཆུ་བོང་གི་ལས་བསྲིངས་ཏེ་ས་ཚ་སོང། ལ་ཆུ་བོང་གི་ལས་བསྲིངས་ཏེ་ཤིན་ཏུ་ཕྲ་བ་བོ་ཟེ་ཨ་ནི་བཅོམ་ལྡན་འདས་རང་གིས་བཟོ་འབར་བ། འཛམ་བུ་ལས་ཀྱི་མཆོད་རྟེན་ཇི་སྙེད་ཅིག་ཡོད་པ་ཚང་མ་དང་ཅིག་ཤེས་པ་ལས་ཀྱང་ཆུ་བོང་གི་ལས་ཕྲ་མོ་ཅི་ཟ་བ་དེ་ཉིད་པ་ཆིག་རེད།

སྙུན་ཆུ་གི་མུན་པ་དགག་ཅིང་བདེ་སྐྱིད་དེ་འདྲ་ཞིག་ཆགས་ཡོད། ས་ཆོས་སྤོང་གི་ལས་སུ་ཡིན་པས་ཞེ་དྲག་ཉེས་པ་ཆེན་པོ་ཞེ་དྲག་རེད་ང་ཚོའི་བློ་ཡུལ་དུ་མ་འཁྱོལ་བ་ཙམ་གྱིས་རེད། འོ་དེ་ལྟ་བུ་དེ་ནས་ཉེས་སྤྱོད་ཆེན་པོ་དེ་རང་འགགས་སུ་འགྲོ་བ་ཟེར་དེ་ཆོས་སྤོང་གི་སྔར་ལས་སྔ་མ་བསགས་ཚར་གྱི་དེ་ཚོ་ཡིན་ནའང་བཤགས་པ་བྱེད་ཅིང་ནས་ཤ་རྗེས་དྲན་གྱི་རེད། བྱང་ཆུབ་ལམ་གྱི་རིམ་པ་དང་མཇལ་བ་ཡིན་ན་ནས་གསར་དུ་བསགས་གི་མ་རེད།

ཆོས་སྤོང་གི་ལས་བསགས་ཚར་བས། སངས་རྒྱས་ཀྱི་བཀའ་དེས་ནི་དེ་ང་ལ་དགོས་པ་རེད་དེ་མི་གཞན་མ་ཅིག་ལ་དགོས་པ་རེད་ང་ལ་དགོས་པ་མ་རེད་ཟེར་དེ་འདྲ་ཞིག་བཤད་པ་ཡིན་ན་ཆོས་སྤོང་གི་ལས་བསགས་པ་རེད་དེ་འདྲ་ཁྱོད་བྱེད་ཀྱི་ཡོད་མ་རེད། ཡི་གེ་ནང་གཅིག་ནི་རྩ་ཆེན་པོ་བྱས་ཏེ་བཞག་གལ་ཆེན་པོ་ཞེ་དྲག་རེད་ཟེར་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བའི་ཆེ་བ་ཟེར་དེ་བྱང་ཆུབ་ལམ་གྱི་རིམ་པ་དང་མཇལ་བ་ཡིན་ན་ཆོས་སྤོང་གི་ལས་བསགས་གི་མ་རེད། སྐུར་བ་བཏབ་གི་མ་རེད། རང་དང་གཞན་ཟེར་དེ་དབྱེ་བ་ཕྱེ་གི་མ་རེད། ང་ཚོ་བྱང་ཆུབ་སེམས་དཔའི་རྩ་ལྟུང་ནང་ལ་ཡོད་རེད་གསང་སྔགས་ཀྱི་རྩ་ལྟུང་ནང་ལ་ཡོད་རང་གཞན་ཆོས་ལ་མི་སྨད་དོ་ཟེར་གྱི་འདུག་ང་རང་དང་གཞན་གྱི་ཆོས་ལ་ནི་སྨད་ར་གཏོང་རྒྱུ་ཡོད་མ་རེད་ང་ཡི་ཆོས་དེ་ཡག་རེད་ཁྱེད་རང་ཆོས་དེ་སྡུག་པ་རེད་ཟེར་དེ་འདྲ་རྩ་ནས་བཤད་རྒྱུ་ཡོད་མ་རེད། སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གསུངས་བཞག་གི་ཆོས་གང་ག་གཅིག་པ་རེད་མ་གཏོགས་གཅིག་བཟང་བ་ཞིག་དང་གཅིག་ངན་པ་ཅིག་རྩ་བ་ནས་ཡོད་མ་རེད་གང་ག་གཅིག་པ་གཅིག་རྐྱང་རེད།

སྤང་བྱེད་དེ་དྲིན་མ་རེད། འོ་དེ་ཡི་ས་བྱང་ཆུབ་ལྷུན་རྐྱེན་རིན་པོ་ཆེ་འཕྲད་པའི་ཡུལ་ན་འོ་དེ་ལྟ་བུ། འཆི་བ་བཞི་ཟིན་ཡིན་ཏེ་གཞན་ལ་མེད་པའི་འཆི་བ་བཞི་དག་ནང་བཞིན་ཕྱིན་བཅུ་སོང་ཟིན་གྱི་རེད། ཕྱིན་བཅུ་སོང་ཟིན་ཡིན་ཏེ་ཤིང་རྟ་ཆེན་པོ་གཉིས་ཀྱི་ལོ་ལ་ཁད་པའི་བླ་མ་གཉིས་ཀྱི་མན་ངག་གིས་རྗེས་པ། ཤིང་རྟ་ཆེན་པོ་ལོ་དྲུག་ཏུ་ཐོག་མེད་གཉིས་ཀྱི་ལོ་ལ་ཁད་པའི་བླ་མ་གཉིས་བསད་དེ། བླ་མ་སྲིན་ལན་པ་དང། བླ་མ་ཨ་བ་བདུད་སྡེ་བར་གསེང་དེ་ཉིད་ཉིད་ཀྱི་མན་ངག་གིས་རྒྱན་བྱས་ནས་གསུངས་པ་རེད། དེ་ཡི་ཡས་ནི་གཞན་ལས་ཁྱད་པར་དུ་འཕགས་པ་སྤྱི་རེད། ཕྱོགས་རེ་བ་ཙམ་མ་ཡིན་པ། ཤིང་རྟ་ཆེན་པོ་གཉིས་ཀ་གྱི་ལུང་ལ་ཁྱེད་ཀྱི་ཡས་ནི་བླ་མ་ཉིད་ཀྱི་མན་ངག་ཚང་མ་སྟོང་ཆེ་དེ་ནོ་བཤད་ཡོད། ཨ་ཙོ་ཞེས་བླ་མ་སེང་ལིང་བར་དུ་བླ་མ་ཨ་བ་བདུད་སྡེ་བར་གསེང་དེ་ཡིན་པ་རེད། མན་ངག་གི་རྗེས་བར་གསེང་སྤྱི་རེད། འདི་འགྱོད་བྱ་མ་ཚོང་བ་མེད་པར་བསྡུས་པ།

དོན་ཤེས་བྱས་ནས་ཉམས་ལེན་བྱེད་ཁག་པོ་ཞེ་དྲག་ཡོད་རེད་བ། དེ་འདྲ་ཡིན་ཙང་ནི་དེ་འདྲ་གང་ག་ཉམས་སུ་བླང་ཡས་དེ། བརྗོད་བྱ་པས་ཡོངས་སུ་རྫོགས་པ་གང་ག་ཚུར་བསྡུས་ནས་ཚིག་ཉུང་ཉུང་ཅིག་གི་ནང་ནས་དོན་རྒྱ་ཆེན་པོ་གཅིག་བསྡུས་བཞག་ཡས་དེ་བརྗོད་བྱ་མ་ཚང་བ་མེད་པ། དེ་བསྟན་བཅོས་གཞན་མ་ཚོ་ལ་ཡོང་ཁག་པོ་ཞེ་དྲག་ཡོད་རེད། བྱང་ཆུབ་ལམ་གྱི་རིམ་པ་དང་མ་མཇལ་ན་དེ་ཡོང་ཁག་པོ་ཞེ་དྲག་ཡོད་རེད། དེ་བརྗོད་བྱ་མ་ཚང་བ་མེད་པར་བསྡུས་པ། ལག་ཏུ་བླང་བདེ་བ། ལ་ལས་ལས་སྐྱེས་ཀྱི་ཡིན་ན་ལ་ལས་སྒོ་དེ་རེ་ཞོ་དེ་རེ་ཟེར་ནས་པང་དྲིས་ནས་སོང་ཡོད་རེད་བ་སྒོ་ཕྱི་གཉིས་བསྟན་ཚུལ་ནང་སོང་དེ་མི་སློབ་པའི་བཟང་སྤྱོད་ཡོད་པ་ཚོ་བས་གུ་རུའི་ཐེག་ཆ་སོགས་གུ་རུས་མ་གནང་བ་བཟང། བརྗོད་བྱ་ཡོངས་སུ་རྫོགས་བདེ་སྐྱིད་འོ་དེ་འདྲ་ཞིག་སོང་བ་ཡིན་ས་གཞན་ལ་དེ་འདྲ་ཡོད་མ་རེད་བ། ཡི་མ་གྱི་ངར་ཚོས་ཆོས་ཀྱི་བློ་དེ་འདྲ་བྱས་བསྟན་བཅོས་ཡི་མ་གྱི་བློ་ཞེ་ད་སྒོ་ག་བ་བཙུགས་གུ་རུ་ཞོ་ག་བ།

སྟོད་ལུང་པ་ཆེན་པོ་གིས་གསུངས་པ་རེད་བ། ང་ཆོས་ཀྱི་གཡག་པོ་ཆེ་ཆེ་བཤའ་བ་ཡིན་ཟེར། ལམ་རིམ་དེ་རེད་བཤད་དུས་སྐབས་ལ་ང་ཆོས་ཀྱི་གཡག་པོ་ཆེ་ཆེ་གཡག་བསད་པ་ནང་བཞིན་བྱས་ནས་གཡག་པོ་ཆེ་ཆེ་བཤའ་བ་ཡིན་ཟེར། དེ་ག་རེ་རེད་ཟེར་ན་འཛམ་བུ་གླིང་གི་གསུང་རབ་ཡོངས་སུ་རྫོགས་པ་སྒང་ག་ཡིན་པའི་ཚུལ་བསྡུས་ནས་ང་བཤད་ཀྱི་ཡོད་གསུངས་པ་རེད། ཨ་དེ་འདྲ་ཡིན་ན་དགེ་བཤེས་སྟོད་ལུང་པས་གསུངས་པ་ནང་བཞིན་ད་ག་རེ་རེད་དཔེར་ན་བྱང་ཆུབ་ལམ་གྱི་རིམ་པ་རྣམས་ཀྱི་ཉམས་སུ་བླངས་པ་དང་དེ་ཡི་འཆད་ཉན་བྱེད་པ། དེ་འདྲ་བྱེད་པ་ཡིན་ན་གསུང་རབ་ཡོངས་སུ་རྫོགས་པ་སྒང་འཆད་ཉན་བྱེད་པ་དང་གཅིག་པ་གཅིག་རྐྱང་རེད། དེ་འདྲ་ཅིག་རེད་དེ་ཡིན་ཙང་ནི། ལག་ཏུ་བླང་བདེ་བ་ཟེར་ཡས་དེ་ལག་ལེན་ལ་ལག་ལེན་ལ་འཁྱེར་བདེ་པོ། སྒོ་དེ་ཡེ་ཤེས། མེ་ཡི་མ་གཅིག་ལྷ་མི་འགོ་བ་གཅིག་ནི་སོ་སོ་ལག་ལེན་བསྟར་གྱི་ཡིན་ན་ཡང་རྟགས་བཞི་ཁེགས། ཨོ་དེ་འདྲ་བྱེད་པས། ཁྱད་ཆོས་ཡོད་པ། དེ་ཡང་གོང་གསུངས་པ་ཤིང་རྟ་ཆེན་པོ་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཀྱི་མན་ངག་གིས་བརྒྱན་པ་ཟེར་ཏེ་གཅིག་བྱས། བརྗོད་བྱ་ཡོངས་སུ་རྫོགས་པ་ཟེར་ཏེ་གཉིས་བྱས། ལག་ཏུ་བླང་བདེ་བ་ཟེར་གསུམ་བྱས་པ་དེ་ལམ་རིམ་གྱི་ཁྱད་ཆོས་ཡིན་པ་རེད། ད་གཅིག་ཆེ་བ་བཞི་ཟེར་ཁྱད་ཆོས་གསུམ་ཟེར་ཆེ་བ་བཞི་དང་ཁྱད་ཆོས་གསུམ་གྱི་སྒོ་ནས་ཁྱད་པར་དུ་འཕགས་པ་ཟེར་བ་དེ་ཆོས་ཀྱི་ཆེ་བ་ཟེར་དེ། ད་ཆེ་བ་གཉིས་ལྡན་གྱི་ཆོས་ལ་ཉན་བཤད་ཇི་ལྟར་བྱ་བའི་ཚུལ་ཟེར།

སྣོད་ཁ་སྦུག་དེ་ཡིན་ན་སྣོད་ནོར་ལོ་གེ་གེ་འཛུགས་མ་རེད། སྣོད་ཞབས་རྡོག་དེ་ཡིན་ན་དེ་ནོར་ལོ་གོང་མ་བཟའ་དྲུག་རེད། སྣོད་ནོར་ལོ་ལ་དྲི་མ་ཁུག་དེ་ཡིན་ན་བཙོ་པ་འདྲ་ཞིག་ཡིན་པ་ཡིན་ན་བཟའ་ལོ་གོང་མ་རེད། དེ་འདྲ་མ་ཡིན་པ་ཅི། དེ་འདྲ་མ་ཡིན་པ་ཅི་སྣོད་དེ་ཁ་ཡར་ཟེར་དེ་ཅི་བྱེད། ཀུའོ་མང་སྟོན་པོ་བྱས། དེ་ནང་ལོ་གཙང་མ་གཙང་ཕྱོགས་ཡིན་པ་ཡིན་ན་རྟོག་ཆ་ག་རེ་སློབ་པ་ཡིན་ན་དེ་ཟ་ལོ་བུར་བ། དེ་ནང་ཡིན་ཕྱིར་སྣོད་ཀྱི་བཅོས་སོང་དེ་སྤངས། སྣོད་ཀྱི་བཅོས་སོང་དེ་ཕ་སྤངས་ཀྱི་ནི་འདུ་ཤེས་དྲུག་སྟེ་བ་ཟིན་ཡིན་ཏེ། ག་རེ་བསྲེགས་པ་ཡིན་ན་རང་ལ་ནད་པ་ལྟ་བུ་འདུ་ཤེས། སོ་སོ་ལ་ནད་པ་ལྟ་བུ་འདུ་ཤེས་བྱེད་ང་རང་ཚོ་ནད་པ་ལྟ་བུ་འདུ་ཤེས་ཟེར་དེ་མ་ན་བ་ཅིག་ལ་ནད་པ་ལྟ་བུ་འདུ་ཤེས་བྱ་བ་ཡིན་ན་འདུ་ཤེས་ཕྱིན་ཅི་ལོག་ཏུ་འགྲོ་བ་རེད། དགེ་བཤེས་ཀ་མ་པས་གསུངས་ནང་བཞིན་བྱས་ནས། རང་ཅག་ཡེ་ནས་ན་བ་ལ་ན་བར་ཡེ་མ་ཤེས་སོ་ཟེར། ཐོག་མ་མེད་པ་ནས་ང་རང་ཚོ་ན་བསྡད་ཡོད་རེད་ན་བ་དེ་ཡེ་མ་ཤེས་པ་རེད་ཟེར། འདོད་ཆགས་ལ་སོགས་ཉེས་བརྒྱ་ཡི་ནད་ཀྱིས་རྟག་བཏབ་སྨོས་ཅི་དགོས་ཟེར་འདུག་ག། རྒྱལ་སྲས་ཆེན་པོ་ཞི་བ་ལྷ་ཡིས་དེ་གསུངས་འདུག་ག་ཐ་མལ་ནད་ཀྱིས་བཏབ་ན་ཡང།

དེ་ཡི་ན་ཚ་དེ་ཡི་ནད་དེ་ཡི་ན་ཚ་དེ་ཡི་ནད་དྲག་པ། སྨན་པ་དེ་དག་ག་ཚོད་མི་འདུག་ག་སྨན་པ་ཐམས་ཅད་མཁྱེན་པ་ཟེར་སངས་རྒྱས་སངས་རྒྱས་ཁོ་ན་ལ་མ་གཏོགས་དེ་ཡི་སྨན་དེ་ནི་གཏོང་ཐུབ་ཀྱི་མ་རེད་ནད་དེ་ལས་ཡར་དྲག་ཐུབ་ཀྱི་མ་རེད་གསུང་གི་རེད་བ་ཟེར་ན་བ་ལ་ན་བར་ཡེ་མ་ཤེས་ཟེར་དེ་ང་རང་ཚོ་ཐོག་མ་མེད་པ་ནས་ན་བསྡད་ཡོད་རེད་ཐོག་མ་མེད་པ་ནས་ན་བ་དེ་ན་བ་མ་ཤེས་པ་རེད་ཟེར་རང་ལ་ནད་པ་ལྟ་བུ་འདུ་ཤེས། ཆོས་ལ་སྨན་གྱི་འདུ་ཤེས། ཆོས་སྨྲ་བ་ལ་སྨན་པའི་འདུ་ཤེས།

ཐུན་ག་ཚོད་གཏོང་ཟེར་ན་ཏག་ཏག་ཏག་ཏག་ཅིག་གཏོང་ཐུབ་པ་ཅིག་དང། ལྟོ་ཆས་འཛེམ་དགོས་ཡས་དེ་འདྲ། མ་ཟ་ཟེར་ཡས་དེ་ཚོ་མ་ཟ་ཡ། ཟ་ཤོག་ཟེར་ཡས་དེ་ཚོ་ཟ་ཡ། སྤྱོད་ལམ་གང་འདྲ་ཅིག་བསྟེན་དགོས་ཡ་ཚང་མ་ད་གཅིག་དཔེ་ལག་ལེན་ཇི་ལྟ་བ་བཞིན་དུ་འཁྱེར་སོང་ན་སྨན་དེ་ལས་སྨན་དེ་གིས་ནད་ལ་ཕན་གྱི་རེད་བ། དེ་མ་བྱས་ན་སྨན་ག་ཟེ་བྱས་ནས་སྨན་ཡག་སྤུངས་ནས་བཞག་ཆོག་ཡིན་ནའི་ནད་པ་ནད་ལས་ཡག་གཙང་དྲག་གི་མ་རེད་སྨན་པའི་བཀའ་བཞིན་དུ་མ་ཉན་ན། ས་ནན་ཏན་ཉམས་སུ་བླང་བ་ལ་ནད་འཚོའི་འདུ་ཤེས་ཟེར་ནད་ཡག་དྲག་ཡག་གི་འདུ་ཤེས་དེ་འོ་དེ་ཅི་ཡས་དེ་གལ་ཆེན་པོ་རེད། དེ་འདུ་ཤེས་བཞི་དེ་ཡིན་པ་རེད། ཨ་དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས། ཚུལ་དེ་ལྟ་བུ་ལ་བརྟེན་ནས་བསྟན་པ་ཡུན་རིང་དུ་གནས་པའི་འདུ་ཤེས་ཟེར། འོ་འདུག་སེ་བྱས་ནི་འདུ་ཤེས་དྲུག་ཟེར་ཏེ། ཉན་པ་པོ་ནང་བཞིན་འོ་འདུག་སེ། དེ་ཡིན་པ་རེད། ཆོས་ཉན་པའི་ཚུལ་ཆོས་བཤད་པའི་ཚུལ་ཟེར། ཆོས་བཤད་མཁན་དེ་ཡིན་ནས་ད་ག་ནང་བཞིན་བཤད་མཁན་ནི། དེ་ནས་མདོ་གསུངས་ཡང་རྩ་བྱེད་བཞི་ཐོས་ཟེར་གྱི། རྙེད་བཀུར་སྙན་གྲགས་ལ་སོགས་པ་དེ་ཚོ་ལ་མ་བརྟགས་ཀྱི་རྙེད་བཀུར་དང་གཏམ་སྙན་གྲགས་ལ་སོགས་པ། སྙིང་རྗེ་གིས་ཀུན་ནས་བསླངས་ནས་སེམས་ཅན་ལ་ཕན་སེམས་ཁོ་ན་ཡིས་ཀུན་ནས་བསླངས་ནས་ཆོས་བཤད་པ་ཡིན་ན་ཆོས་ཚིག་ཁ་རེ་རེ་བཤད་དེ་ཁོ་ལ་ཕན་ཡོན་ཆེན་པོ་ཞེ་དྲག་ཡོད་པ་རེད། དེ་ཙམ་ཞིག་མ་ཟེར་བར་གཅིག་རྙེད་བཀུར་སྙན་གྲགས་ལ་སོགས་པ་ཚོ་བཏགས་པ་ཡིན་ན་ཉོན་མོངས་པས་ཀུན་ནས་བསླངས་ནས་བཤད་པ་ཡིན་ས་བཤད་པ་དེ་ཕན་ཐོགས་གི་མ་རེད་ལ་གདུལ་བྱ་ཡི་རྒྱུད་ལ་ཕན་ཐོགས་གི་མ་རེད་ཟེར་ནས་འདུག་སེ་གསུངས་ཡོད་རེད་བ། འོ་འདུག་སེ་ཤར་ཆོས་བཤད་པ་པོ་གང་ཟག་གཅིག།

འོ་དེ་འདྲ་བྱས་པ་རེད་ཟེར་ལྷ་བདུད་དུ་བབས་པ་ལྟ་བུ། ལྟར་མ་སོང་བ་གཅིག་དགོས་ཟེར་ལམ་རིམ་ཆེན་མོ་དེར་གསུངས་འདུག་བ། ལྷ་བདུད་དུ་བབས་པ་ཟེར་མཁན་དེ་ང་རང་ཚོ་ལྷ་ཕབ་ཡས་དེ་ག་རེ་རེད་ཟེར་ན་ཡེ་ཤེས་པ་ཕབ་བྱས་ནི་སོ་སོ་ལ་ལུང་བསྟན་ཡག་པོ་གཅིག་བརྗོད་ཡས་དང། སོ་སོ་ཡི་བྱ་བ་ལམ་འགྲོ་ཡག་པོ་གཅིག་ཡོང་བས་མ་འོངས་པ་ན་ལམ་འགྲོ་ཡོང་ཡ་དེ་ཡི་ཆེད་དུ་རེད་དེ་ལྷ་དེ་བདུད་བབས་སོང་ན་བདུད་གཅིག་བབས་སོང་ན་ནི་ལུང་བསྟན་ངན་པ་གཅིག་བྱས་ཀྱི་ནི་སོ་སོ་ལ་དགོས་པ་དེ་མ་འབྱུང་བ་བྱས།

འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཀྱིས་ཞེ་དྲག་ནན་ཏན་གྱིས་གསུངས་པ་རེད་ལམ་རིམ་ནང་དུ་ཆུ་བོ། འོ་འདུག་སེ་བྱས་ནི་ཆོས་འཆད་ཉན་གྱི་དེ་རེད་ད། བཞི་པ་དེ་ཡིན་ན་བཞི་པ་དེ་ཡིན་ན་གདམས་པ་དངོས་ཟེར་མཁན་དེ་རེད། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ཟེར་མཁན་དེ་ས་བཅད་བཞི་པ་དེ་རེད། ཨོ་དེ་ས་བཅད་བཞི་པོ་དེ་ལམ་རིམ་ག་རེ་བཤད་པ་ཡིན་ནའི་ས་བཅད་བཞི་པོ་དེ་ཚང་བའི་སྒོ་ནས་བཤད་པ་ཡིན་ན་ལམ་རིམ་ཡོངས་སུ་རྫོགས་པར་བསྡུས་པ་རེད། ས་བཅད་བཞི་པོ་དེ་མ་ཚང་ན་ཁྱོན་འགྲིག་པ་མ་རེད། དེ་འདྲ་ཡིན་ས་ཉང་ལང་དང་འཇམ་དཔལ་ཤེས་ལོང་ལ་སོགས་པ་ཚང་མ་ཐང་ཆེན་ལའི་ས་སྐྱའི་བཞི་པོ་དེ་དགོས་ལས་གསུངས་ཡོད། དེ་བཞི་གཟུང་བ་ཆུ་ཁུང་བཙོན་པར་བྱེད་པའི་ཆུ་རྫས་བ་པོ་འཆི་བ། མདོག་ནག་ལ་གུས་པར་བྱེད་པའི་ཆུ་ཆུ་གཅིག་འཆི་བ། འཆི་བ་ཉིད་འདྲེས་ཀྱི་ཆུ་ལ་ཉེས་བྱས་ཇི་ལྟར་བྱ་བའི་ཚུལ། སྡོམ་པ་དངོས་ཀྱི་སློབ་མ་ཇི་ལྟར་བྱ་བའི་རིམ་པ་ཟེར་བ་ཐུགས་སུ་ཆུད་གསུམ་དག་དང་པོ་གསུངས་པ་དེ་སྔོན་འགྲོ་རུ་བ། བཞི་པ་དེ། སྡོམ་པ་དངོས་ཀྱི་སློབ་མ་ཇི་ལྟར་བྱ་བ་ཟེར་ངེས་དེ་རེད། འོ་དེ་ལ་དེ་ནས། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དང་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་གཉིས། ད་དེ་མན་ཆད་དེ་ན་ལམ་རིམ་སོ་སོ་ཀྱི་ས་བཅད་མི་འདྲ་མི་འདྲ་ཅིག་ཡོད་རེད་མ་གཏོགས་སྒང་ག་ལམ་རིམ་ཆེན་པོ་ཀྱི་ས་བཅད་མ་རེད་དེ་ཡན་ཆད་དེ་ལམ་རིམ་ཆེན་པོའི་ས་བཅད་དེ། ད་དེ་མན་ཆད་དེ་ནི་ལམ་རིམ་ཆེན་པོ་ལ། སྤྲོས་པ་ཤིན་ཏུ་རྒྱས་པ་བྱས་ཀྱིས་ནི་གཅིག་བཤད། ཡང་ཚུར་བསྡུ་བསྡུ་བྱས་ཀྱིས་ནི་ཚུར་བཤད་གཉིས་རེ་གཉིས་རེ་བྱས་ནི་འདུག་སེ་བཤད་ཡོད། ད་ལམ་རིམ་དམར་ཁྲིད་དེ་ཚོ་ལ་དེ་འདྲ་མེད་པ་བྱས་ལམ་སང་ཉམས་ལེན་གྱི་རིམ་པ་རྐྱང་རྐྱང་བྱས་ནི། སྤྲོས་པ་ཤིན་ཏུ

ཨང་དང་ཨ་ནི་ཨེ་ཅེ་ཨེ་ཅེ་ནས། དེ་ནས་འདི་ཕྱིའི་ལེགས་ཚོགས་ཇི་སྙེད་པའི་རྟེན་འབྲེལ་ལེགས་པར་འགྲིག་པའི་རྩ་བ་ནི་ལམ་སྟོན་བཤེས་གཉེན་དམ་པ་འབད་པ་ཡིས་བསམ་དང་སྦྱོར་བས་ཚུལ་བཞིན་བསྟེན་པ་རུ་མཐོང་ནས་སྲོག་གི་ཕྱིར་ཡང་མི་གཏོང་བར་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བྱ། ཧོ་ཏོ་ཨེ་ཅེ་ནས་གསུངས་འདུག་པ་དེ་ས་རྩ་བ་རྩ་བ་ཟེར་དུས། ཤིང་གི་རྩ་བ་དེ་ཡག་པོ་གཅིག་ཡོད་པ་ཡིན་ན་ཤིང་གི་སྡོང་པོ་དང་ཡལ་ག་དང་ལོ་མ་ལ་སོགས་པ་ཚང་མ་དོང་ཞིང་ཡག་པོ་ཡོང་གི་རེད། རྩ་བ་དེ་ཡག་པོ་གཅིག་བརྟན་པོ་གཅིག་མེད་པ་ཡིན་ན། ཨ་ནི་སྡོང་པོ་དང་ཡལ་ག་དེ་ཚོ་ཡར་ལ་སྐྱེ་ཐུབ་ཀྱི་མ་རེད་ལ། གལ་སྲིད་སྟོབས་ཡོད་པ་ཡིན་ནའི་ནམ་ཞིག་ཙམ་ན་སྐམ་འགྲོ་གི་རེད་པ། རྩ་བ་ཡག་པོ་ཅིག་དགོས་རེད་པ། ཡིན་ཙང་ང་ཚོ་སངས་རྒྱས་ཀྱི་ཡོན་ཏན་ནས་བཟུང་སྟེ། ཚང་མ་ཐང་ཀྱི་ཡོན་ཏན་ཡོངས་སུ་རྫོགས་པ་ཚང་མ་ཐང་ཀྱི་བརྟེན་ས་དེ་ཡིན་ན་ཨ་ནི་རྩ་བ་ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ་དེ་ལ་བརྟེན་པ་རེད། འོ་དེ་མེད་པ་ཡིན་ན་དེ་ནས་ལམ་གྱི་རྩ་བ་ཆད་པ་ཡིན་ཟེར་ཉམས་ལེན་ག་རེ་བྱས་པ་ཡིན་ནའི་རྒྱུད་ལ་སྐྱེ་ཡག་ད་ཕར་ཅིག་བཞག་ནས་ཐུ་མོའི་སྔོན་འགྲོ་སོང་ཆེད་འགྲོ་ཁག་པོ་ཞེ་དྲག་རེད། ཐུ་མོའི་སྔོན་འགྲོ་སོང་ཆེད་འགྲོ་ཁག་པོ་ཞེ་དྲག་རེད།

ན། སོ་སོ་སྡིག་པ་གསོག་གི་རེད་པ། གཞན་ཕར་བཞག་ནས་ང་ཚོ་སྦྱིན་བདག་སོ་སོའི་བཀའ་དྲིན་ཆེན་པོ་ཅིག་ཡོང། དཔེར་ན་ཡི་དམ་ཐ་རན་གྱི་སྒྲུབ་པ་འདྲ་ཅིག་ཡོད་པ་ཡིན་ནའི་གཙང་སྦྲ་ཞེ་དྲག་བྱེད་དགོས་འདུག་པ་དེ་མ་བྱས་པའི་ཆད་ལྟོ་ཟི་གྱེས་ཉེས་ཀྱི་ལས་འདས། གཙང་སྦྲ་ཁྱོན་ནས་མ་བྱས་བསྡད་དེ་ན་ཨ་ནི་བླ་མ་མཆོད་པ་འདྲ་མི་འདོད་རྒྱུ་ཆོས་འདྲ་མི་འཇོག་བདེན་སྟོང་ཡི་དམ་ལ་ལོང་ཡོད་པ་སེ་འདོན་ཁ་བྱེད་པ་ཡིན་ནའི་བླ་མ་རྒྱལ་བ་སྲིད་དུ་བྱེད་པ་དེ་ཕལ་རྒྱུ་ཡི་དམ་ཨ་ཀུ་མ་ཀི་ཙི་ཕལ་པ་ཡིན་ནའི་རང་ལ་སྡིག་པ་གསོག་གི་རེད།